ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བདུན་པའི་གནམ་གང་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དགུ་པའི་ཚེས་བཅུ་བཞི་རེས་གཟའ་ཕུར་བུའི་ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན།

གལ་འགངས་ཆེན་པོ་རེད་ཞེས་བོད་པའི་གཞོན་སྐྱེས་བཟོ་དབྱིབས་འཆར་འགོད་པ་ལྷ་མཛེས་དཔལ་ལྡན་ལགས་ཀྱིས་ནན་བཤད་གནང་བ་ལྟར་ལྷ་མཛེས་དཔལ་ལྡན་ལགས་བཟོ་དབྱིབས་འཆར་འགོད་པ་ཞིག་ཡིན་པའི་ཆ་ནས་ཁོང་གི་བཟོ་དབྱིབས་འཆར་འགོད་པའི་སྒྱུ་རྩལ་གྱི་ལམ་དེའི་ཐོག་ཇི་ལྟར་འཇུག་སྟངས་དང་བཟོ་དབྱིབས་འཆར་འགོད་པ་ཞིག་གིས་གདོང་ལེན་གནང་དགོས་ཇི་ཡོད་སྐོར་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཨ་མི་རི་ཀའི་ནིའུ་ཡོག་མངའ་སྡེའི་ཨི་ཐ་ཀའི་གྲོང་ཁྱེར་ནང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་ཡན་ལག་སྡེ་ཚན་ཞིག་ཡོད་པ་དང་ཨི་ཐ་ཀའི་ས་གནས་ནང་བོད་མི་མི་ཉུང་བ་ཞིག་ཡོད་པ་རྣམས་ཀྱིས་ཚུལ་མཐུན་གནས་བཞིན་པར་ཡི་རང་གནང་སྟེ་ཕྱོགས་མཐའ་ནས་བོད་མི་གནས་སྤོས་བྱེད་མཁན་ཇེ་མང་དུ་འགྲོ་བཞིན་པ་སོགས་སྐོར་ཨི་ཐ་ཀ་ས་གནས་བོད་རིགས་ཚོགས་པའི་རྒྱུན་ལས་ཐུབ་བསྟན་གྲགས་པ་ལགས་སུ་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་བསྲིངས་ཞུ་བ་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་བོད་ཀྱི་བླ་སྤྲུལ་ཡང་སྲིད་ངོས་འཛིན་ཞུ་རྒྱུའི་ཐད་ལོ་རྒྱུས་ཐོག་ནས་རྒྱ་ནག་ལ་ཐེ་ཇུས་མེད་པའི་སྐོར། སྤྲུལ་སྐུའི་ལམ་ལུགས་ལ་ཞིབ་འཇུག་གི་དེབ་ཞིག་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་ནས་འདོན་སྤེལ་གནང་པའི་སྐོར་བློ་བྷེ་ལགས་ཀྱིས་བཏང་གནང་པའི་ཞིབ་ཕྲའི་གནས་ཚུལ་དེ་སྙན་སྒྲོན་ཞུ་བ་ཡིན། རྒྱ་ནག་གཞུང་གིས་ལྐོག་གཡོ་ངན་བྱུས་ཀྱི་ལམ་ནས་བོད་ཀྱི་སྤྲུལ་སྐུའི་ཡང་སྲིད་ཀྱི་སྐོར་ལ་གསེར་བུམ་དཀྲུག་པ་དེར་རྒྱ་ནག་གོང་མའི་བཀའ་འཁྲོལ་དགོས་པ། ད་ལྟ་གུང་ཁྲན་ཏང་གི་བཀའ་འཁྲོལ་དགོས་ལུགས་ཀྱི་འགྲེལ་ལོག་ཧ་ཅང་མང་པོ་བརྒྱབ་པ་གི་མ་ཚད། ཡང་སྲིད་ངོས་འཛིན་གྱི་ཐད་དུ་ཡིག་ཆ་དོན་ཚན་ཉི་ཤུ་རྩ་དགུ་ཅན་ཟིག་བཏོན་ཡོད་པ་སོགས། བོད་ཀྱི་སྤྲུལ་སྐུའི་ལམ་སྲོལ་དེ་རྒྱ་ནག་གི་ཆབ་སྲིད་ཀྱི་ནང་དེང་སང་བེད་སྤྱོད་སྟངས་འཛིན་ཤུགས་ཆེ་བྱེད་བཞིན་པ་གི་སྟབས་ཀྱིས། བོད་རང་གི་སྤྲུལ་སྐུའི་ལམ་ལུགས་བྱུང་རིམ་དང་འཕེལ་འགྱུར་སོགས་ལོ་རྒྱུས་ཀྱི་ཁུངས་ལུང་དང་བཅས་ཏེ། རྒྱ་ནག་གཞུང་གི་འཁྱོག་བཤད་དེ་གསལ་བཀྲོལ་གྱི་བོད་ཀྱི་སྤྲུལ་སྐུའི་ལམ་ལུགས་སྐོར་གྱི་དཔྱད་རྩོམ་ཕྱོགས་བསྒྲིགས་ཟིག། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་དཔར་སྐྲུན་དང་འབྲེལ། སྤྱི་ཟླ་དགུ་བ་གི་ཚེས་བཅུ་བཞི་གི་ཉི་མ་ཕྱི་དྲོར་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་དབུ་འབྱེད་གནང་ཡོད་ཅིང། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ནས། བོད་ཀྱི་ས་དགེ་བཀའ་རྙིང་བོན་དང་བཅས་པ་གི་སྤྲུལ་སྐུ་ངོས་འཛིན་ནི་ཆོས་ལུགས་ཀྱི་བྱེད་སྒོ་ཆབ་སྲིད་དང་འབྲེལ་བ་མེད་པ་ཟིག་ཆགས་ཡོད་པས། རྒྱ་ནག་གིས་བྱེད་བསྡད་པ་དེ་ཚོ་ཚང་མ་ཆབ་སྲིད་ཁོ་ན་དང། ཁུངས་ལུང་མེད་པ་དེབ་དེས་གསལ་པོ་མཚོན་ཡོད་པ་གི་སྐོར་འགྲེལ་བརྗོད་གནང་གི་འདུག། སྤྲུལ་སྐུ་ཡང་སྲིད་རྩད་གཅོད་བྱེད་ཡ་དེ་ཁོ་ཆོས་ལུགས་ཀྱི་བྱ་གཞག་ཅིག་བྱེད་སྒོ་ཅིག་རེད་མ་གཏོགས་ཆབ་སྲིད་དང་འབྲེལ་བ་ཡོད་མ་རེད་བ་འཛིན་སྐྱོང་དང་འབྲེལ་བ་ཡོད་མ་རེད་འཇིག་རྟེན

གསེར་བུམ་ཟེར་སྐད་ཆ་མི་འདུག་ད་ང་ཚོའི་སྤྲུལ་སྐུ་ཡང་སྲིད་ངོས་འཛིན་ཞུས་ཏེ་རྒྱ་ནག་ལ་ཐེ་ཇུས་མི་འདུག་ཟེར་ངེད་ཀྱི་རྩལ་དུ་པཎ་ཆེན་སྐུ་ཕྲེང་བཅུ་པའི་ཡང་སྲིད་ངོས་འཛིན་ཞུས་པའི་གི་ལམ་ལུགས་འདི་གི་སྐབས་དེ་དུས་ཀྱི་ཡིག་ཆ་དེ་ཚོ་བེད་སྤྱོད་བཏང་བྱས་ཨ་ནི་དེའི་ཐོག་ལ་བྲིས་པ་ཡིན་བསམ་གི་འདུག་ད་ང་དང་ངའི་རོགས་པ་དེ་འདྲ་ང་ཚོ་སྲིད་བྱུས་ཉམས་ཞིབ་ཁང་གི་ཕན་ཐོག་ལ་ཡོད། གཞན་ཡང་བོད་ཀྱི་བླ་མ་ཁག་ཅིག་ལ་ཡང་སྲིད་གཉིས་བྱུང་བ་གི་རྒྱབ་ལྗོངས་དང་ཆབ་སྲིད་གནས་སྟངས་ལ་ཤུགས་རྐྱེན་ཐེབས་ཚུལ་གྱི་སྐོར་བའི་དཔྱད་རྩོམ་སྤེལ་མཁན། ཏཱ་ལའི་བླ་མ་མཐོ་སློབ་ཀྱི་ལོ་རྒྱུས་སློབ་དཔོན་རབས་གཉན་ཐར་ལགས་ནས་སྤྲུལ་སྐུའི་ལམ་ལུགས་ནི་ལོ་རྒྱུས་ཡུན་རིང་ཡོད་པ་གི་བོད་བརྒྱུད་ནང་བསྟན་གྱི་ཐུན་མོང་མ་ཡིན་པ་གི་ཁྱད་ཆོས་ཟིག་ཡིན་པས། དུས་ཕྱིས་སུ་རྒྱལ་དབང་སྐུ་འཕྲེང་བརྒྱད་པ་གི་སྐབས་ཡང་སྲིད་ཀྱི་སྐོར་མན་ཇུ་དང་འབྲེལ་བ་གི་སྐད་ཆ་སྣ་ཚོགས་སླེབས་པ་དེ་ཡང། མན་ཇུའི་དུས་མཇུག་ནས་འགྱུར་བ་ཐེབས་ཏེ་རྒྱ་ནག་མི་སེར་རྒྱལ་ཁབ་དང་བོད་གཞུང་གི་བར་རེ་འབྲེལ་བ་ཧ་ཅང་ཉུང། འོན་ཀྱང་རྒྱ་ནག་གུང་ཁྲན་ཏང་གིས་སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་གི་ལོ་ནས་བཟུང་སྤྲུལ་སྐུ་ངོས་འཛིན་གྱི་ལམ་སྲོལ་ལ་འགྲེལ་བཤད་རྒྱབ་སྟངས་ནི། དེང་སང་ཆེས་ཡོ་ལང་རྙོག་དང་རྩོད་གཞི་ཅན་ཟིག་ཆགས་ཡོད་པ་གི་བྱེད་ཐབས་གསར་བ་སྟེ། སྒྲིག་འཛུགས་དང་ཆབ་སྲིད་ཀྱི་ལམ་ནས་ཞབས་འདེགས་པ་ཟིག་རེད་ཅེས་འགྲེལ་བརྗོད་གནང་གི་འདུག། ཏན་ཏན་གྱི་ཕལ་ཆེར་ངེས་ཤེས་རྒྱུན་འདུས་ནང་ལོགས་ནས་ཀྱི་བརྒྱུད་རིམ་འདྲ་བོ་དེའི་ཐོག་ནས་ང་ཚོས་ཡང་བསྐྱར་གོ་བ་བླངས་ན། རྒྱ་ནག་གི་བཤད་ཕྱོགས་དེ་ཁོ་རང་གི་དེང་སང་གི་བཤད་ཕྱོགས་གསར་པ་ཅིག་རེད། འདི་ལ་ག་ཚོད་ཁུངས་འཁྱོལ་གྱི་ཡོད་མེད་ལ་ཅི་བ། དེ་རིག་གཞུང་ཞིབ་འཇུག་གི་སྒང་ནས་ཀྱི་བྱེད་ངེས་ཡོད་རེད་དེ་ལ་གཙོ་བོ་དེ། ཏན་ཏན་ནི་ཁོ་ཚོ་ཚང་མ་སྒྲིག་འཛུགས་དང་ཆབ་སྲིད་ཀྱི་སྒང་ནས་བཤད་གི་ཡོད་རེད་བ། འདི་བྱེད་དུས་སྒང་ལ། ད་ཁོ་ཚོས་བྱེད་བསྡད་རྒྱུ་དེ་བྱེད་བསྡད་རྒྱུ་རེད། དེ་མ་གཏོགས་པའི་རིག་གཞུང་གི་ལོ་རྒྱུས་དང་རྒྱབ་ལྗོངས་ཀྱི་ཐོག་ནས་ཞིབ་འཇུག་བྱས་ན་གནས་སྟངས་དེ་དེ་འདྲ་ཞིག་རེད་བསམ་གི་འདུག། བོད་ཀྱི་སྤྲུལ་སྐུའི་ལམ་ལུགས་སྐོར་གྱི་དེབ་དེར་བན་བོན་གཉིས་ཀ་གི་མཁན་པོ་དགེ་བཤེས་དང། དེང་རབས་བོད་ཀྱི་ལོ་རྒྱུས་དང་ཆོས་ལུགས་ལ་ཉམས་ཞིབ་པ་འབུམ་རམས་པ་ཁག་ཅིག་ནས་ཆེད་རྩོམ་འཁོད་ཡོད་ཅིང། རྒྱ་ནག་གཞུང་གིས་སྤྱི་ལོ་ཉིས་སྟོང་བདུན་གྱི་ལོར་བོད་བརྒྱུད་ནང་བསྟན་གྱི་སྤྲུལ་སྐུའི་ཡང་སྲིད་དོ་དམ་བྱེད་ཐབས་ཟེར་བ་གི་ཁྲིམས་སྲོལ་གཏན་འབེབས་ཀྱིས། བོད་ཀྱི་དགོན་སྡེ་ཁག་གི་འཛིན་སྐྱོང་སྤྱི་དང་བྱེ་བྲག་བླ་སྤྲུལ་ཡང་སྲིད་ངོས་འཛིན་གྱི་དབང་ཆ་ཡོངས་རྫོགས་རྒྱ་ནག་གཞུང་གིས་ཆབ་སྲིད་ཀྱི་ལག་ཆ་ལ་བེད་སྤྱོད་གཏོང་བཞིན་པ་གི་ཁར། གཏམ་བཤད་སྐོར་སྐྱོད་སོགས་རྣམ་པ་ཅི་རིགས་ཀྱི་སྒོ་ནས་བོད་མི་སེར་སྐྱ་མང་ཚོགས་ལ་ཡང་སྲིད་ཀྱི་སྐོར་དང།

ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཐེངས་འདིའི་གསར་འགྱུར་ཁག་གཡུ་སྒྲོན་ནས་སྙན་སྒྲོན་ཞུ་ཡིན། ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཛི་ཡཱ་མཆོག་གིས་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ལྷན་ཁང་གིས་རྒྱ་ནག་གཞུང་གི་རྒྱལ་མཚམས་བརྒལ་ནས་དྲག་གནོན་བྱེད་པའི་བྱ་སྤྱོད་ལ་ཉན་ཞིབ་གནང་བའི་ཐོག་བཅར་ནས་བོད་གཙོས་པའི་གྲངས་ཉུང་མི་རིགས་ཀྱི་འགྲོ་བ་མིའི་ཐོབ་ཐང་དང་གཞི་རྩའི་རང་དབང་རྩོད་ལེན་བྱེད་མཁན་ཐོག་ལ་དྲག་གནོན་བྱེད་པའི་བྱ་སྤྱོད་སྙན་སེང་ཞུས་འདུག་དེ་ཡང་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ།

རྒྱ་ནག་གི་དྲག་གནོན་འོག་ཏུ་མྱངས་པའི་མི་ཚེའི་ལོ་རྒྱུས་ཉན་ཞིབ་གནང་རྒྱུ་ཧ་ཅང་གལ་ཆེ་ཡིན་པ་དང་ཨ་མི་རི་ཀའི་གཞུང་ཕྱོགས་ནས་གནད་དོན་དེའི་ཐད་ལ་གྲོས་ཚོགས་ཀྱི་སྣེ་ཁྲིད་ཀྱི་ཕྱག་ལས་ཁག་ལ་དགའ་བསུ་ཞུ་རྒྱུ་དང་ཆབས་ཅིག་ཨ་མི་རི་ཀ་གཞུང་དང་གྲོས་ཚོགས་གཉིས་ཀྱིས་གནད་དོན་དེའི་ཐོག་ལ་མཉམ་ལས་སྔར་བས་གཏིང་ཟབ་ཏུ་གནང་རྒྱུའི་ཐུགས་རེ་གནང་གི་ཡོད་ཅེས་གསུངས་འདུག།

ཕྱི་ཟླ་དགུ་པའི་ཚེས་བཅུ་གཉིས་ཉིན་ཉི་ཧོང་བོད་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་སར་ཆེད་བཅར་ཞུས་ཏེ་དགོན་སྡེ་ཁག་དགུ་ནས་བོད་དོན་སྐོར་བསྒྲགས་གཏམ་སྤེལ་བ་ལས་ཁུངས་སུ་བསྐྱལ་ཡོད་པ་དང་དེའི་ནང་རྒྱ་ནག་གི་རྩ་ཁྲིམས་དང་བཅའ་ཁྲིམས་ནང་གྲངས་ཉུང་མི་རིགས་ལ་ས་གནས་རང་སྐྱོང་དང་ཆོས་དད་རང་དབང་སོ་སོའི་སྐད་ཡིག་བེད་སྤྱོད་ཀྱི་རང་དབང་ཡོད་པ་སོགས་འཁོད་ཡོད་ན་ཡང་རྒྱ་ནག་གཞུང་གིས་དེ་དག་རྩིས་མེད་རྡོག་རོལ་གཏོང་བཞིན་ཡོད་པ་དང།

རྩ་ཁྲིམས་དོན་ཚན་བཅུ་པ་དང་བཅུ་གཅིག་པའི་ནང་འཁོད་པ་ལྟར་གྲངས་ཉུང་མི་རིགས་ཀྱི་སྐད་ཡིག་བེད་སྤྱོད་ཀྱི་རང་དབང་སྤྲོད་དགོས་པ་པཎ་ཆེན་ཆུང་སྲིད་རིན་པོ་ཆེ་དང་ཁོང་གི་ནང་མི་གར་སོང་གསལ་པོ་བཟོ་དགོས་པ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་བརྩི་མེད་རྡོག་རོལ་དང་བོད་མིའི་ངོ་བོ་དང་སྐད་ཡིག་རིག་གཞུང་རྒྱ་སྒྱུར་གྱི་སྲིད་བྱུས་ལ་ངོ་རྒོལ་ཡོད་པ་རྒྱ་ནག་གཞུང་གིས་བོད་ཀྱི་ཆོས་ཕྱོགས་ཀྱི་བྱ་བར་བྱུས་སྒྲིག་དམ་བསྒྲགས་བྱེད་པར་ངོ་རྒོལ་ཡོད་པ་རྒྱལ་བའི་ཡང་སྲིད་ཚུད་པའི་བོད་ཀྱི་བླ་སྤྲུལ་ངོས་འཛིན་ཐོབ་ཐང་བོད་མི་ཁོ་ནར་ཡོད་དགོས་པ། རྒྱལ་སྤྱིའི་སྤྱི་ཚོགས་ཀྱིས་རྒྱ་ནག་གཞུང་གིས་ངོས་འཛིན་བྱས་པའི་བླ་སྤྲུལ་རྣམས་ངོས་ལེན་བྱ་མི་རུང་བ་བཅས་འཁོད་ཡོད་པ་རེད། འདི་ལོའི་ཕྱི་ཟླ་དང་པོའི་ནང་དུ་ཡང། ཉི་ཧོང་ནང་པའི་མནའ་འབྲེལ་མཐུན་ཚོགས Japanese Buddhist Conference for World Federation གྱིས་བོད་བརྒྱུད་ནང་བསྟན་གྱི་སྲོལ་རྒྱུན་ཐུན་མོང་མ་ཡིན་པའི་ལམ་སྲོལ་ལྟར་མ་འོངས་པར་རྒྱལ་བའི་ཡང་སྲིད་བོད་མི་ཚོས་ངོས་འཛིན་ཐག་གཅོད་བྱེད་དགོས་པ་མ་གཏོགས། རྒྱ་ནག་གཞུང་གིས་དེ་ལ་ཐེ་ཇུས་བྱེད་རྒྱུ་མཚམས་འཇོག་བྱ་དགོས་པ་སོགས་ཀྱི་ཡོངས་གྲགས་གནང་ཡོད་པ་རེད་འདུག། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར། རྒྱ་ནག་ཕྱི་སྲིད་ལྷན་ཁང་གི་ཨེ་ཤ་ཡའི་ལས་དོན་ཚན་པའི་འགན་འཛིན་དང་རྒྱ་ནག་ནང་དུ་ཡོད་པའི་བལ་པོའི་གཞུང་ཚབ་པ་གཉིས་ཐུག་འཕྲད་གནང་འདུག་དེ་ཡང་རྒྱ་ནག་ཕྱི་སྲིད་ལྷན་ཁང་གི་ཨེ་ཤ་ཡའི་ལས་དོན་ཚན་པའི་འགན་འཛིན་ལིའུ་ཡིན་སུན་གྱིས་རྒྱ་ནག་ནང་གི་བལ་པོའི་གཞུང་ཚབ་པ་བི་ཤི་ནུ་པུ་ཀར་ཤི་རི་ཏཱ་ཐུག་འཕྲད་བྱས་ཏེ

ཉེན་ཁ་དང་གདོང་ལེན་བྱེད་དགོས་པའི་རིགས་མཉམ་ལས་བྱ་རྒྱུ་མཚོན་པའི་རྒྱལ་ཁབ་གཉིས་པོའི་ཕན་ཚུན་གྱི་གནད་དོན་དེ་དག་ཐོག་ལ་རྒྱ་ནག་ཕྱོགས་ནས་བལ་ཡུལ་ལ་མུ་མཐུད་ནས་རྒྱབ་སྐྱོར་བྱ་རྒྱུའི་གྲ་སྒྲིག་ཡོད་ཟེར་བཤད་འདུག་དེར་བལ་པོའི་གཞུང་ཚབ་པ Bishnu Pukar གྱིས། བལ་ཡུལ་ནི་ས་ཁམས་དང་རིག་གཞུང་ཐོག་ནས་རྒྱ་ནག་དང་འབྲེལ་བ་ཡོད་པ་དང་བལ་ཡུལ་གཞུང་གི་ཕྱོགས་ནས་རྒྱ་ནག་གཅིག་གི་སྲིད་བྱུས་ལ་མུ་མཐུད་ནས་རྒྱུན་སྐྱོང་བྱ་རྒྱུ་དང་རྒྱ་ནག་གི་རང་སྲུང་གི་ཁེ་ཕན་ཐོག་ལ་དུས་རྟག་ཏུ་བལ་ཡུལ་ཕྱོགས་ནས་རྒྱབ་སྐྱོར་ཡོད་ཟེར་སོགས་བཤད་འདུག། གསར་འགྱུར་དཔྱད་གཏམ་ལེ་ཚན་ནང་ཐའེ་ཝན་དུ་སྐོང་ཚོགས་གནང་བའི་རྒྱལ་སྤྱིའི་ཆོས་དད་རང་དབང་གི་ཆེས་མཐོའི་ལྷན་ཚོགས་ཐོག་ལ་སྐུ་ཚབ་དོན་གཅོད་མཉམ་ཞུགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་ཆོས་དད་རང་དབང་དང་རིག་གཞུང་གཅེས་འཛིན་གྱི་རང་དབང་ཐོག་ལ་དྲག་གནོན་བྱེད་བཞིན་པའི་སྐོར་དཔེ་མཚོན་དང་བཅས་གསུངས་འདུག་པ་དེའི་ཐད་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཞུས་ནས་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན།
ཐའེ་ཝན་གྱི་རྒྱལ་ས་ཐའེ་པེའི་ནང། ཐའེ་ཝན་གྲོས་ཚོགས་དང་ཨ་མི་རི་ཀའི་ནང་ལ་རྟེན་གཞི་བྱས་པའི། རྒྱ་ནག་རོགས་སྐྱོར་མཐུན་ཚོགས། རྒྱལ་སྤྱིའི་ཆོས་ལུགས་རང་དབང་ལྷན་ཁང། ཐའེ་ཝན་ཡེ་ཤུའི་ཆོས་ཚོགས་ཐུན་མོང་གི་ཐོག་ནས་གོ་སྒྲིག་གནང་བའི། ཐའེ་ཝན་གྱི་རྒྱལ་སྤྱིའི་ཆོས་དད་རང་དབང་གི་ཆེས་མཐོའི། ལྷན་ཚོགས་དེ་ཕྱི་ཟླ་དགུ་པའི་ཚེས་བདུན་དང་བརྒྱད་ཉི་མ་གཉིས་ཀྱི་རིང། རྒྱལ་ས་ཐའེ་པེ་གྱི་ཡོན་ཀྲེན་གསོལ་མགྲོན་ཁང་དུ་ཚོགས་གནང་བཞག། ཐའེ་ཝན་རྒྱལ་སྤྱིའི་ཆོས་དད་རང་དབང་གི་ཆེས་མཐོའི་ཚོགས་འདུ་དེར། ཐའེ་ཝན་གྱི་སྲིད་འཛིན་གཞོན་པ་མཆོག་ཆེད་ཕེབས་ཀྱིས་གལ་ཆེའི་གསུང་བཤད་གནང་འདུག་ལ། གཞན་ཡང་ཨ་མི་རི་ཀའི་ཆོས་དད་རང་དབང་ལྷན་ཁང་གི་འགན་འཛིན་ཟུར་པ་གཙོས་པའི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་དང། ཕྱིའི་རྒྱལ་ཁབ་ཁག་ནས་ཕེབས་པའི་ཆོས་དད་རང་དབང་གི་སྐུ་ཚབ་མི་སྣ་བརྒྱ་དང་ལྔ་བཅུ་ཙམ་ཕེབས་པའི་ནང། ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱང་གདན་ཞུས་ལྟར་མཉམ་ཞུགས་ཀྱིས་རྒྱ་ནག་གིས་བོད་ཀྱི་ཆོས་དང་རིག་གཞུང་རྩ་མེད་ཇི་ལྟར་གཏོང་བཞིན་པའི་སྐོར་དཔེ་མཚོན་དང་བཅས་གསུང་བཤད་གནང་བ་ཡིན་ཞེས་ཁོང་གིས་ཞལ་པར་ཐོག་འགྲེལ་བརྗོད་གནང་བྱུང།
ཉིན་གཉིས་པ་གི་ཐོག་ལ་བརྗོད་གཞི་ཚུགས་ཏེ་ང་ཚོ་བོད་ཀྱི་སྐོར་ལ་ང་འདྲ་པོ་ཅིག་ཡིན་པ་ཡིན་ན་ད་རྒྱ་ནག་གི་ཞི་ཅིན་ཕིང་གི་ཉེ་ལམ་ད་ཁོ་རའི་དུས་རབས་གསར་པའི་ནང་ལ་ཞི་ཅིན་ཕིང་གི་བོད་སྐྱོང་ཡག་གི་སྲིད་ཇུས་ཟེར་ཡག་ཅིག་གི་འོག་ལ་རྒྱ་ཆོས་ལུགས་རྒྱ་ནག་ཅན་དུ་བསྒྱུར་ཡག་གི་སྲིད་ཇུས་དེའི་ནང་ལ་ང་ཚོ་བོད་ཀྱི་ཆོས་ལུགས་སྒང་ལ་དམ་དྲག་ག་འདྲ་ཅིག་བྱས་ཡོད་པ་དཔེ་མཚོན་དང་བཅས་པ་ང་ཚོ་སོ་སོ་ཡིན་པ་ཡིན་ན་སྡིངས་ཆ་འདི་འདྲ་བྱས་ཏེ་གོ་སྐབས་དམ་འཛིན་བྱས་ཏེ་སོ་སོ་གི་གནས་ཚུལ་དེ་ཨང་སིས་པོ་ཆུའི་ཐོ་ཡག་དང་ང་རང་ད་ལྟ་དེ་མཚོ་ལྷོ་དེའི་སྐབས་སུ་གཙོ་སྐྱོང་གནང་མཁན་ཡིན་པ་ཡིན་ན་ཨ་རི་གི་ད་ལྟ་ཆོས་ལུགས་དད་པ་རང་དབང་ཡིག་ཚང་གི་དྲུང་ཡིག་ཆེན་མོ་དུ་ཆགས་བསྡད་ཤག་ཁོང་ན་ཉིན་དེ་སྔ་ནས་ཕེབས་པ་རེད་དེ་སྔ་ང་ཚོའི་དོན་གཅོད་ལས་ཁང་ནང་ཕེབས་སོང་བོད་སྐོར་ལ་ཡག་པོ་ཤེས་མཁན་ཆགས་བསྡད་ཤག་ཁོ་ཚོ་འདྲ་པོ་ཡིན་ན་ཅི། ཅི་མིན་ཆོས་སྲིད་ཤེས་མཁན་གྱི་ཚོར་བ་རྣོན་པོ་དེ་འདྲ་གི་ཨ་གནས་སྟངས་ཅིག་ཆགས་ཆགས་གི་འདུག།
ད་ཐེངས་ཀྱི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་སུ་ཡུ་གུར་དང། སོག་པོ་ཕྱི་ནང་གཉིས། བོད་དང་ཧོང་ཀོང། ཐའེ་ཝན་གྱི་སྐུ་ཚབ་མང་པོ་ཞིག་ཀྱང་འཛོམས་ཡོད་སྟབས། ཚང་མས་མ་འོངས་པར་ཐུན་མོང་གི་ཐོག་ནས་ལས་འགུལ་སྤེལ་ཕྱོགས་ཀྱི་སྐོར་ལའང་གོ་བསྡུར་དང་བགྲོ་གླེང་གནང་འདུག་ལ། ཆོས་དད་རང་དབང་གི་བགྲོ་གླེང་གནང་བའི་སྐབས་རྒྱ་ནག་གིས་བོད་བརྒྱུད་ནང་བསྟན་གཙོ་བོར་གྱུར་པའི་ཆོས་དད་རང་དབང་ལ་དྲག་གནོན་བྱ་བཞིན་པའི་གནད་དོན་ནི་རང་བཞིན་གྱིས་ཡོང་བཞིན་ཡིན་པ་ཁོང་གིས་མུ་མཐུད་གསུངས་གནང་གི་འདུག།

ད་ང་ཚོ་བོད་ཀྱི་ཆོས་ལུགས་བོད་བརྒྱུད་ནང་བསྟན་ཆོས་ལུགས་རྒྱ་ནག་ཅན་དུ་བསྒྱུར་ཡག་གི་སྲིད་བྱུས་དེ་ད་དང་པོ་ནས་ཁོ་ཚོད་ལྟ་བྱེད་ཡག་གི་དཔེར་ན་ལོ་ཉིས་སྟོང་བཅུ་གཉིས་བཅུ་གསུམ་ལ་ཤུགས་ཆེན་པོ་ཅིག་འགོ་བཙུགས་ཏེ་ཐ་མ་རྒྱ་ནག་རྒྱལ་ཡོངས་ལ་ལག་བསྟར་བྱེད་ཡག་གི་གནས་སྟངས་དེ་ཆགས་ཀྱི་ཡོད་པ་ཡིན་དུས་དེ་རྒྱལ་སྤྱི་གི་ཆོས་ལུགས་རང་དབང་གི་སྐད་ཆ་བཤད་ཡོང་དུས་བོད་ཀྱི་བརྗོད་གཞི་དེ་དེ་གའི་བརྗོད་གཞི་ནང་ལ་དེ་ནི་དོ་སྣང་ཆེ་ཤོས་དང་ཨ་ནི་མཐོ་པོ་ཞིག་ལ་ཡོང་དགོས་ཡག་གི་གནས་སྟངས་དེ་མི་ཚང་མ་གི་ཤེས་ཡག་གི་ཆགས་བསྡད་ཤག།
ཡང་ཐེངས་འདིའི་རྒྱལ་སྤྱིའི་ཆོས་དད་རང་དབང་གི་ཆེས་མཐོའི་ལྷན་ཚོགས་ཀྱི་ཐོག་ཐའེ་ཝན་གྱི་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་སུ་གཟིགས་ཚུལ་ཇི་ལྟར་བྱུང་ཡོད་མེད་སྐོར་བཀའ་འདྲི་ཞུས་པར་ཁོང་གིས་བཀའ་ལན་གནང་ཡ་ལ། ད་ལྟ་འདི་མི་ཡོང་མཁན་གྱི་ཆ་ལ་བཞག་པ་ཡིན་ན་ད་ས་ཨ་ཧྥི་རི་ཀའི་ནང་གི་ལུང་པ་དེ་འདྲ་ནས་ཡོང་གི་འདུག་དེ་ནས་རྒྱ་གར་ནས་ཡོང་གི་འདུག་འབར་མ་ནས་སླེབས་ཀྱི་འདུག་དེ་ག་ནང་བཞིན་གྱི་དེ་དག་ཨ་རི་དང་ཡོ་རོབ་དང་ཡིན་པ་བཅས་ཐའེ་ཝན་ཧོང་ཀོང་ནས་ཡིན་པ་བཅས་སོག་པོ་དང་ཕྱི་སོག་ནང་སོག་ཡིན་པ་བཅས་ཨ་ནི་ཐའེ་ཝན་གཞུང་འདྲ་པོ་ཅིག་ཡིན་པ་ཡིན་ན་དེ་ལ་མཐོང་ཆེན་པོ་ཅིག་བྱས་ཏེ་ཐའེ་ཝན་དེ་ཆོས་ལུགས་འདྲ་མིན་ཡོད་མཁན་གྱི་ལུང་པ་དེ་ག་ནང་བཞིན་གྱི་ཆོས་ལུགས་འདྲ་མིན་དེ་ཡང་ཡང་ཐོབ་ཐང་འདྲ་མཉམ་གྱི་ཐོག་ལ་གནས་ཐུབ་ཡག་གི་དེ་ནི་ཡང་སྲིད་ཇུས་ཡག་པོ་ཡོད་པ་བཅས་དེ་ག་ནང་བཞིན་གྱི་དེང་སང་ཨ་ནེ་ཐེ་ཝན་དེ་ང་ཚོ་ཨེ་ཤེ་ཡ་ནང་ལ་ད་ཆའི་རང་དབང་དམངས་གཙོ་གི་ཆེས་ཚད་མཐོའི་ཐོན་ཤུགས་ཀྱི་གྲས་ནས་ལྷད་དེ་ཨ་ཀི་ལུང་པ་བཞིན་པ་ཡིན་ཏེ་ཐེ་ཝན་གཞུང་ཡིན་པ་ཡིན་ན་ཡང་རྒྱ་ནག་ལ་བལྟས་ཏེ་ཆོས་ལུགས་རང་དབང་གི་འདུག་ཚུལ་གྱི་ཡོད་པ་དེ་གི་མཉམ་དུ་ཐེ་ཝན་རང་གི་ཨ་ནེ་ཆོས་ལུགས་དད་པ་རང་མོས་ཆོས་ལུགས་འདྲ་མཉམ་ཡིན་པ་གི་དཔེ་མཚོན་འདྲ་པོ་དང་དེ་ངོ་སོ་འདྲ་པོ་དེ་སྟོན་ཡག་དེ་ཤུགས་ཆེན་པོ་གནང་དགོས་འདུག་ག་རེ་ཞུས་པ་ཡིན་ན་ཐའེ་ཝན་གྱི་སྲིད་འཛིན་གཞོན་པ་ཕེབས་པ་མ་ཟད་གྲོས་ཚོགས་ཚོགས་གཙོ་དེ་བ་ནང་བཞིན་གྱི་གྲོས་ཚོགས་ཚོགས་གཙོ་ཡིན། ཨ་ནེ་དགོངས་དག་གི་དགའ་བསུ་གི་གསོལ་སྟོན་ཐོག་ལ་ཡིན་པ་ཡིན་ན་ཡང་ཐའེ་ཝན་གྱི་དཔེ་དེ་ཆོས་ལུགས་རང་དབང་སྐོར་ལ་སྐད་ཆ་བཤད། དེ་བ་ནང་བཞིན་གྱི་ཐའེ་ཝན་ནང་སྲིད་བློན་ཆེན་ཡིན་པ་ཡིན་ན་ཆེད་དུ་ཕེབས་ཏེ་ཐའེ་ཝན་ནང་གི་ཨ་ནེ་ཆོས་ལུགས་རང་དབང་གི་སྲིད་བྱུས་དེ་ཚོ་ངོ་སྤྲོད་བྱས་ཐའེ་ཝན་གྲོས་ཚོགས་ཀྱི་དྲུང་ཆེ་ཡིན་ན་ཆེད་དུ་བཀའ་མོལ་གནང། ཨ་ནེ་ཐའེ་ཝན་གྱི་མཁས་པ་མང་པོ་ཡིན་ན་དེ་ཚོའི་ཐོག་ལ་བགྲོ་གླེང་གནང་བསྡད་ཡོད་པ་ཡིན་དུས། བཀུར་བ་བཅས་ཚོགས་འདུ་གྱི་ངོ་བོ་ཐོག་ལ་དབྱེ་འབྱེད་བརྡར་བཟོ་ལ་དེ་ནི་དཔེ་གསལ་པོ་ཞུ་བ་གྱི་ཆ་ཡིན་པ་བཅས་དང་ལུང་པ་སོ་སོ་ཡིན་པ་ཡིན་ན་ཡང་ཨ་ནེ་སོ་སོ་གྱི་གནས་ཚུལ་དེ་གང་ཐུབ་ཐུབ་ཀྱིས་དེ་ནི་ལྷན་ཚོགས་དེ་འདྲ་གྱི་ཐོག་ལ་བཤད་ཐུབ་ཡག་དང་ཨ་ནེ་དཔེར་ན་དེ་རིང་གི་ཚོགས་འདུ་དེ་ནི་ཨ་རི་གྲོས་ཚོགས་ཀྱི་འཛིན་སྐྱོང་གི་དང་རྒྱ་ནག་སྡེ་ཚན་གྱི་འགན་འཛིན་འགན་འཛིན་གཞོན་པ་གཙོས་པའི་ཉམས་ཞིབ་པ་བཅས་ཨ་མཉམ་དུ་སླེབས་ཀྱི་འདུག་ཨ་དེ་ཚོའི་ཐོག་ལ་ཨ་ནི་སོ་སོ་གི་གནས་ཚུལ་གང་མང་པོ་ཞིག་མཁོ་སྤྲོད་བྱེད་ཐུབ་ཡག་དེ་འདྲ་གི་གནས་སྟངས་ཀྱི་ཐོག་ལ་དེ་བྱས་ཚོགས་འདུ་དེ་ཚོ་ལ་དོ་སྣང་ཆེན་པོ་བྱེད་ཡག་གི་གནས་ལ་ཆགས་བསྡད་བཞག། འདི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་རྒྱལ་སྤྱིའི་ཆོས་དད་རང་དབང་གི་ཆེས་མཐོའི་ལྷན་ཚོགས་ཀྱི་ཚོགས་འདུའི་ཐོག་ཐུན་མོང་གི་ཚོགས་གཙོ་ལྕམ་ཀེ་ཁྲི་ན་སུའེད་མཆོག་དང། ཐུན་མོང་གི་ཚོགས་གཙོ་སྐུ་ཞབས་སཱེ་མུལ་བྷྲོན་བྷེག་མཆོག་རྣམ་གཉིས་ནས་གསུང་བཤད་གནང་འདུག་ལ། རིང་མིན་རྒྱལ་ས་ཐེ་པེ་ནས་འདི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཆོས་ལུགས་རང་དབང་གི་ཆེས་མཐོའི་ལྷན་ཚོགས་ཀྱི་སྐོར་ལ་བསྒྲགས་གཏམ་ཞིག་ཀྱང་སྤེལ་རྒྱུ་ཡིན་འདུག་ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།

ཕྱིས་སུ་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་བོད་མིའི་གནས་སྡོད་བྱེད་ཡུལ་མ་འཇུ་ཀྲི་ལར་ཁོང་རང་ཉིད་ཀྱིས་འཆར་འགོད་གནང་སའི་བཟོ་ཚོང་ཁང་ཞིག་ཀྱང་ཁྲིམས་མཐུན་གྱི་སྒོ་ནས་དབུ་འབྱེད་གནང་ཡོད་ལ་མ་ཟད་ཁོང་གིས་བོད་པའི་རིག་གཞུང་དང་འབྲེལ་བའི་འཆར་འགོད་གནང་བའི་ཅ་དངོས་མང་པོ་ཞིག་དྲ་རྒྱའི་ཐོག་ནས་རྒྱལ་ཁབ་འདྲ་མིན་ནང་ཚོང་འགྲེམ་གནང་གི་ཡོད་ཅིང། ཁོང་གིས་ཐོག་མར་མངོན་འགྱུར་ཐུབ་པའི་རི་མོ་པང་ལེབ་སྟེང་འཆར་འགོད་གནང་བ་དང་དེ་རྗེས་འཆར་འགོད་པ་གཞན་དང་ལག་ཤེས་བཟོ་ལས་པ་དང་མཉམ་ལས་གནང་ནས་ཕྱིས་སུ་རྒྱ་གར་ཡོངས་ཀྱི་ངོས་འཛིན་ཡོད་པའི་བཟོ་སྐྲུན་སྡེ་ཚན་དང་བལ་ཡུལ་ནང་གི་བཟོ་སྐྲུན་སྡེ་ཚན་ཁག་ཅིག་དང་མཉམ་ལས་ཀྱང་གནང་གི་ཡོད་འདུག་དེ་རིང་ལྷ་མཛེས་ལགས་སུ་བཟོ་དབྱིབས་འཆར་འགོད་ཐོག་གི་སྒྱུ་རྩལ་ལས་དོན་ཐད་བཀའ་མོལ་ཞུ་གི་ཡིན་སྐུ་ཁམས་བཟང་ལྷ་མཛེས་ལགས།
སྐུ་ཁམས་བཟང། ཐོག་མར་དེ་ལ་ཡང་ཁྱེད་རང་གིས་གསར་གཏོད་གནང་པའི་རྨ་བྱ་ཞེས་པའི་ཚོང་རྟགས་དང་ང་ཚོས་དབྱིན་སྐད་ཐོག་ལ Brand ཞུ་བ་དེའི་སྐོར་དང་རྨ་བྱ་ཞེས་པའི་མིང་དེའི་རྒྱབ་ལྗོངས་ངོ་སྤྲོད་དང་དེ་ག་འདྲས་སེ་བྱུང་ཡོད་མེད་སྐོར་ལ་ནི་ངོ་སྤྲོད་མདོར་བསྡུས་ཤིག་གནང་རོགས་གནང་དང།

ཨཱ། འདི་གི་ད་རྨ་བྱ་མིང་འདི་ལའོ། རྨ་བྱ་མིང་འདི་འདྲེ་ལ་སླེབས་པ་རེད། ཨཱ། ལོ་ཁ་ཤས་སྔོན་ལ་ང་རང་བོད་གཞས་ཤིག་གོ་སོང་བོད་གཞས་རྙིང་པ་ཞིག་གོ་འདི་ནང་ལ་རྨ་བྱའི་ཚིག་འདི་བེད་སྤྱོད་བཏང་འདུག་ཨཱ་ནི། ང་རང་ཚིག་འདི་དཔེ་སྙིང་རྗེ་མོ་མཐོང་ཨཱ་ནི་ང་ཚོ་བོད་རིག་གཞུང་ཨཱ། Pure ལ་ར་ལའོ Pure བོད་ཨཱ། ལའོ་འོ་འདི Symbolize བྱེད་འོ་ར་སོང་འདི་བྱས་ནས་ང་འདི་སྙིང་རྗེ་མོ་བྱས། ག་རེ་ལབ།

ས་ཆ་གལ་ཆེན་པོ་འདྲ་བོ་ཞིག་མཐོང་སོང། དེ་ལ་ད་བོད་པ་ཡིན་ན་ཡིན་ཧི་མ་ལའི་རིགས་ཀྱི་མི་ཡིན་པ་ཡིན་ན་ལྡི་ལི་ལ་སླེབས་དུས་ཁོང་རང་ཚོ་མཇ་ནུ་ཊི་ལ་སླེབས་ཡིན་པ་མ་རེད། ད་ལྡི་ལི་ལ Cultural Hub ལབ་པ་ཡིན་ན Representing Tibetan Culture in Delhi མཇ་ནུ་ཊི་ལ་མི་ངེད་དང་ཤོད་ལེ་རེད་ལའང། ཨེ་ནི་ང་རང་ད་འོ་འདི་བྱས་ནས་ལོ་ལྔ་དྲུག་སྔོན་ལ་མཇ་ནུ་ཊི་ལ་སླེབས་པ་ཡིན་ང་རང་ཡིན་ལ་ཡ་འདི་གོ་ཐུབ་རེད།

ལའང་རྒྱ་མིའི Script ཡིག་གཟུགས་དེ་ཚོ་ག་ལ་ཞུའི་དོ་སྣང་ཞུ་འཛམ་གླིང་ནང་ལ། འོ་འདི་ནང་བཞིན་ང་ཡང་བསམ་གྱི་འདུག་ད་བོད་ཡིག་གི་ཡིག་གཟུགས་ཞེ་དྲག་སྙིང་རྗེ་མོ་ཡོད་རེད་ཨེ་ནི་འདྲ་མི་འདྲ་མང་པོ་ཡོད་རེད་འོ་འདི་ང་ཅིག་འཛམ་གླིང་ལ་ཅིག་སྤྱོད་ངེས་འཁྲུག་རུ་ལངས་འོ་འདྲ་བྱས་ནས་ད་ད་ཨིན་ཇི་ནང་ལབ་པ་ཡིན་ན་ད Minimalism Concept དེ་ག་རེ་ལབ་ན་ད Simple བྱས Design མང་པོ་མེད་པ་བྱས་ཉུང་ཉུང་བྱས་ཡིན་ནའི་སྤུས་དག་པོ།

ལའོ། ད་དེའི་སྐབས་ལ་ང་ཚོ་འགོ་བཙུགས་དུས་ད་ཡ་ད་བོད་པའི་བོད་པ་རང་བྱེད་རེད་ལའོ། ད་དེའི་ག་ལེ་ག་ལེ་ད་ང་ཚོའི་རྒྱ་གར་མི་བྱས་ཕྱི་རྒྱལ་མི་དེ་ཚོ་ཞེ་པོ་དགའ་བོ་བྱེད། ད་ང་རྨ་བྱ་དེ་བོད་པ་གཅིག་པོ་ཆེད་དུ་མ་རེད་བསམ་གྱི་འདུག་ཚང་མ་ཆེད་དུ་རེད་ད་ཚོང་ཁང་ལ་བོད་པ་མི་མང་པོ་སླེབས་ཡོད་རེད་ལ་དྭགས་མི་མང་པོ་སླེབས་ཡོད་རེད་ལའོ་ཨ་ནི་འོ་དེ་མིན་པ་བྱས་རྒྱ་གར་བྱས་ཨིན་ཇི་བྱས་ཚང་མ་གྱི་དགའ་བོ་བྱེད་འདུག་ལའོ།

བོད་ཀྱི་ནང་ཆོས་གཅིག་པུ་མ་ཟད་རྒྱལ་བ་རིན་པོ་ཆེ་གྱི་བཀའ་དྲིན་ལ་བརྟེན་ནས་ད་བོད་ཀྱི་རིག་གཞུང་ད་འཛམ་གླིང་ལ་ཚང་མ་གྱི་དགའ་བོ་བྱེད་འདུག། ཨེ་ནི་ང་ཚོས་ཀྱི Design རྩ་བ་དེ་ཚོ་ཞེ་པོ་དགའ་བོ་བྱེད་ཀྱི་འདུག་མི་ཚང་མ་གྱི་ད་ང་ཚོའི་ཡང་འགྲིག་ལ་དེ་ཁྱེད་ཆུང་པོ་ཞིག་མཐོང་སོང་ན། ཨ་ནི་ད་ཁྱེད་རང་གི་ད་ལྟ་ད་དེ་ད་རྨ་བྱའི་ཚོང་རྟགས་དེ་ཚོང་རང་གི་ཆེད་དུ་རེད་ཡང་མིན་ན་དེའི་རྒྱབ་ལོགས་ལ་ད་ཁྱེད་རང་ལ་ཡང་དེ་ལ་དམིགས་ཡུལ་གཞན་པ་འདི་ཡོད་ན།

ལའང་ད་དཀའ་ངལ་ད་མང་པོ་འཕྲད་འདུག་ལའང་ད་སྒྱུ་རྩལ་བ་བྱེད་དུས་ད་ཚོང་ཐེངས་དང་པོ་བྱེད་དུས་ད་དེ་ནང་ལ་དཀའ་ངལ་ཁ་ཤས་འདྲ་བ་ཡོད་འདུག་མ་བྱུང་རྒྱུ་ཡོད་འདུག་མི་ཚེ་ནང་ལ་སླེབས་སོ་དཀའ་ལས་མང་ཤོས་ག་རེ་འཕྲད་ཟེར་ན་ད་ང་རང་ཚོང་གི Background ནས་ཐོན་མེད་པ་རེད་སོ་ད་དེ་ནང་ལ་ད་ཚོང་རྒྱག་ཙ་ན་ད་ག་རེ་འབྲིམ་གྱི་རེད་ག་རེ་འབྲིམ་གྱི་མ་རེད་ག་ཚོད་འགོར་གྱི་རེད་སྒྱུ་རྩལ་བ་ཡིན་དུས་ཡིན་ན་ཚོང་ལ་ད་དོ་སྣང་སྤྲད་དགོས་རེད། ཡིན་ནའི་ང་གིས་ད་དོ་སྣང་མང་ཤོས་ག་པར་ཡོད་ལབ་ན་ད་རྒྱུ་ཆ་བྱས་ཨེ་ནི design མ་འདྲ་བ་རྩ་བ་གོང་དེ་སྒང་ལ་དོ་སྣང་ཤུགས་ཆེ་བསྡད་ཡོད་ཨེ་ནི་ང་རང་ལས་ཀ་བྱེད་ཀྱི་ཡོད་དེ་སྒང་ལ་གདེང་ཚོད་ཆེན་པོ་ཡོད་ག་རེ་ཟེར་ན་ད་མི་ཚོས་ཀྱིས་ང་ཉོ་མཁན་མི་ཚོས་ཀྱིས་དགའ་བོ་བྱེད་ཀྱི་རེད་ལབ་ནས་ང་གོང་དེ་རྣམས་ལ believe ཤུགས་ཆེན་པོ་ཡོད་ལ།

དཀའ་ངལ་མང་པོ་འཕྲད་ཀྱི་རེད་ཡིན་ནའི་ད། ག་རེ་ཡིན་ནའི་གདོང་ལེན་བྱས་བྱས་ད་ག་རེ་བྱས་པ་ཡིན་ནའི་མཇུག་འཁྱོལ་ཐུབ་པ་བྱེད་ཡ་དེ་གལ་ཆེན་པོ་མཐོང་གི་འདུག། ལགས་སོ་ལྷ་འཛིན་ལགས་དེ་རིང་ང་ཚོའི་ལས་རིམ་ནང་ཕེབས་བྱས་ཁྱེད་རང་གིས་བཟོ་དབྱིབས་འཆར་འགོད་ཀྱི་ལས་རིགས་དང་འབྲེལ་བའི་ཉམས་མྱོང་སྐོར་ལ་གསུངས་པར་ཐུགས་རྗེ་ཆེ།

རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། ཐེངས་འདིའི་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་དེའི་ནང་ཨ་མི་རི་ཀའི་ནིའུ་ཡོག་མངའ་སྡེའི་ཨི་ཐ་ཁའི་གྲོང་ཁྱེར་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་ཡན་ལག་སྡེ་ཚན་ཞིག་ཡོད་པ་དང་ཨི་ཐ་ཁའི་ས་གནས་ནང་བོད་མི་མི་ཉུང་བ་ཞེས་པ་རྣམས་ཀྱིས་ཚུལ་མཐུན་གནས་བཞིན་པར་ཡི་རངས་ཏེ་ཕྱོགས་མཐའ་ནས་བོད་མི་གནས་སྤོས་བྱེད་མཁན་ཇེ་མང་དུ་འགྲོ་བཞིན་པ་སོགས་སྐོར་ཨི་ཐ་ཁ་ས་གནས་བོད་རིགས་ཚོགས་པའི་རྒྱུན་ལས་ཐུབ་བསྟན་གྲགས་པ་ལགས་ལྷན་དུ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་གླེང་མོལ་ཞུས་པ་ཞིག་སྙན་སྒྲོན་ཞུ་བ་ཡིན། གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས། ཐེངས་འདིའི་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་ད་ལྟ་ཉེ་ཆར་སྤྱི་ཟླ་དགུ་པའི་ནང། ཨ་མི་རི་ཀའི་གི་མངའ་སྡེ་ནིའུ་ཡོག་ནང་ཆགས་པའི་གྲོང་ཁྱེར་ཨི་ཐ་ཀཱ་ནང་ད་ལྟ་རྣམ་རྒྱལ་སྐུ་བཅར་གྲྭ་ཚང་གི་གཙོ་འགན་འོག་ས་གནས་ད་ཨི་ཐ་ཀཱ་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་དྲན་དང་འབྲེལ་ནས་དཔེ་མཛོད་ཁང་དང་འགྲེམས་སྟོན་ཁང་དེ་བཞིན་དམིགས་བསལ་གྱི་སློབ་གཉེར་ཁང་བྱས་དེ་འདྲའི་ཤེས་ཡོན་སློབ་གཉེར་བསྟི་གནས་ཁང་ཅིག་དབུ་འབྱེད་བྱུང་བ་རེད། ད་རེས་ཀྱི་བདུན་ཕྲག་འདིའི་ནང་ལོགས་ལ་ད་མང་པོ་ཅིག་གིས་ས་གནས་ཨི་ཏི་ཀ་འདི་ལ་ཐུགས་སྣང་ཆེན་པོའི་ཐོག་ནས་གནས་ཚུལ། གཟིགས་ཡག་གི་གོ་སྐབས་བྱུང་ཡོད་རེད། དེ་རིང་གི་ལེ་ཚན་འདིའི་ནང་ལོགས་ལ་ད་ལྟ་གཙོ་བོ་ད་རྣམ་རྒྱལ་གྲྭ་ཚང་དང་འབྲེལ་བ་ཡོད་པའི་གི་སློབ་གཉེར་ཁང་འདིའི་གཅིག་ཆགས་བསྡད་ཀྱི་འདུག་འདིའི་མཉམ་དུ་ད་ལྟ་ས་གནས་ཨི་ཏི་ག་འདི་གི་གནད་འགག་དང་ས་གནས་འདིའི་སྤྱིར་བཏང་ནས་ཅིག་ད་ཨ་མི་རི་ཀའི་གི་གྲོང་ཁྱེར་ནས་ཐག་རིང་པོ་ནིའུ་ཡོག་གྲོང་ཁྱེར་ནས་ཅིག་ཐག་རིང་ས་ཅིག་ལ་ཆགས་ཡོད་དུས་ས་གནས་འདིའི། ནང་ལོགས་ཆགས་པའི་གི་བོད་མི་ཚོའི་གི་གནས་བབ་རེད། ཐོག་མར་བོད་མི་གནས་སྡོད་ག་དུས་བྱུང་ཡོད་མེད་དེ་འདྲའི་སྐོར་ལ་གླེང་སློང་ཞུ་ཡས་ཡིན་ཨ་ནི། ཐོག་མར་དེ་ད་ལྟ་ང་ཚོ་ས་གནས་ཨེ་ཏེ་ཀ་ནས་ཐུབ་བསྟན་གྲགས་པ་ལགས་གདན་འདྲེན་ཞུས་ཡོད་ཐུབ་བསྟན་གྲགས་པ་ལགས་ད་རེས་ལེ་ཚན་དེ་འགོ་མ་བཙུགས་གོང་ལ་ཐོག་མར་ཁྱེད་རང་ངོ་སྤྲོད་ཅིག་གནང་དང་ད་ལྟ་ཁྱེད་རང་ཕ་གའི་ས་གནས་ལ་ག་དུས་འབྱོར་ཡིན་ན་ཨ་ནི་ད་ལྟའི་ཆ་ལ་ས་གནས་ནང་ལོགས་ལ་གཅིག་ད་བོད་པའི་ཀྱི་བོད་རིགས་ཚོགས་པའི་ནང་ལོགས་ལ་གཅིག་ག་རེ་གནང་གི་ཡོད་ན་དེ་ངོ་སྤྲོད་ཞིག་གནང་དང།

ནས་དེ་དེ་ཡང་ལོ་བསྟུད་མ་བྱས་ནས་འདྲ་མ་རེད་ཤག་ང་ཚོ་འདི་ལ་ཡག་ཅེས་ཁྲིང་ཤིས་འདྲ་བ་དུ་ལོ་གཉིས་གཉིས་གང་ལ་ཡག་ཨ་ནི་དེ་དང་ཡག་ཅེས་དུ་ལོ་གཉིས་བྱས་ཨ་ནི་ལོ་གཉིས་རྗེས་ལ་བ་བ་སིང་འདྲ་བྱས་ཡང་ལོ་གཉིས་ལ་དེ་འདྲ་བྱས་གུས་ལོ་ཞུགས་ཡ་དེ་འདྲ་བྱས་འདུག་ཨ་ནི་ང་ལོ་གཉིས་རྗེས་ལ་བྱ་ཡང་བྱ་ཡང་བྱ་ལོ་ནི་ཕལ་ཆེར་ལོ་བརྒྱད་དགོས་སུ་བྱས་ཚུགས་པའི་གི

ད་ནུབ་ཕྱོགས་རྒྱལ་ཁབ་ཨ་མི་རི་ཀ་ལྟ་བུ་ན་སླེབས་རྗེས་ལ་ལོ་ཉི་ཤུ་རྩ་དྲུག་དེ་ད་བོད་པའི་གི་མི་རབས་གཅིག་ལ་ཧ་ལས་པའི་གི་རིང་པོ་ཆགས་བསྡད་ཀྱི་འདུག་དེ་ནས་ད་ལྟ་ད་ཐུབ་བསྟན་གྲགས་པ་ལགས་ཕ་གའི་ས་གནས་ནང་ལོགས་ལ་ཆགས་པའི་བོད་རིགས་ཚོགས་པའི་གི་ད་རྒྱུན་ལས་ནང་ལོགས་ལ་ད་ཅིག་རིམ་པ་འདྲ་མིན་གྱི་ཐོག་ནས་མཉམ་ཞུགས་དང་ཕྱག་ལས་ད་གནང་ཤག་ད་ད་ཨི་ཐི་ཀ་ས་གནས་བོད་རིགས་ཚོགས་པ་འདིའི་ནང་ལོགས་ལ་ཅིག

མི་ལ་ནི་སྤུ་གུ་ཆུང་བ་དང་རྒན་པ་དང་ནུ་མ་ཚོ་བཙས་ནས་ཕེབས་རྗེས་ལོ་བདུན་མ་ཟིན་ཚེ་སྐྱེས་བུ་སྤུ་གུ་དང་བོད་ཡིག་དེ་འདྲ་ལ་ཞེས་ཨ་མཐའ་བསྟན་ཏེ། ལའོ། ད་ད་ལྟ་ཐུབ་བསྟན་གྲགས་པ་ལགས་ཀྱིས་ཅིག་ས་གནས་ཕ་གི་ཨི་ཐི་ཀ་གི་མི་འབོར་གྲངས་འབོར་འདི་དང་འབྲེལ་བྱས། བོད་པའི་སློབ་ཕྲུག་ཁག་ཅིག་ལ་ད་བོད་ཡིག་སྦྱོང་བརྡར་གནང་ཡས་ཀྱི་གནས་ཚུལ་འདི་ཅིག་ངོ་སྤྲོད་གནང་སོང་ད་ད་ལྟ་ཨ་མི་རི་ཀའི་ནང་ལོགས་ལ་ལྷག་པར་དུ་བྱང་ཨ་མི་རི་ཀའི་ནང་ལོགས་ལ་ད་ཀ་ན་ཀྲ་ཚུད་པའི་གི་བོད་རིགས་སྤྱི་མཐུན་ཚོགས་པའི་གི་མཐུན་འགྱུར་འོག་ལ། གཟའ་མཇུག་སློབ་གྲྭ་ཟེར་བྱས་ཏེ་དེ་ད་ས་གནས་སོ་སོ་ནང་གནས་སྡོད་བྱས་པའི་གི་བོད་པའི་སློབ་ཕྲུག་ཚོ་ལ་ད་བོད་ཀྱི་རིག་གཞུང་དང་སྐད་ཡིག་ཅིག་ངོ་སྤྲོད་བྱས་ཡ་གི་གོ་སྐབས་ཅིག་ད་བསྐྲུན་གྱི་ཡོད་རེད་ད་ད་ས་གནས་ཨི་ཐི་ཀ་ལ་ཆ་མཚོན་པ་ཡིན་ན་བོད་པའི་སློབ་གྲྭ་འདིའི་ནང་ལོགས་ལ་ད་ད་ཐུབ་བསྟན་གྲགས་པ་ལགས་ད་ཆེད་མངགས་བོད་ཡིག་བསླབ་མཁན་གྲས་ད་དགེ་རྒན་ཆགས་བསྡད་ཀྱི་འདུག་ས་གནས་ད་ཨི་ཐི་ཀ་ཅིག་བྱང་ཨ་མི་རི་ཀའི་ནང་ལོགས་མངའ་སྡེ་གཞན་པར་བསྡུར་བ་ཡིན་ན་ད་ནིའུ་ཡོག་དང་ད་ག་ནང་བཞིན་མི་ནི་སོ་ཀྲ་ཀ་ལི་ཧྥོ་ནི་ཡ་བསྡུར་བ་ཡིན་ན་མི་འབོར་ཧ་ལས་པའི་གི་ཉུང་ཉུང་ཅིག་ཆགས་ཡོང་དུས། ས་གནས་དེའི་གྲངས་ཀ་གྲངས་འབོར་ཉུང་བ་ཡོད་ཙང་ཡང་ཅིག་ཚགས་ཚུད་པ་ཡོད་པ་ཅིག་ལ་ངོས་འཛིན་གནང་གི་ཡོད་ན་ཨ་ནི་བོད་པའི་གི་སློབ་ཕྲུག་ཚོ་གི་བོད་ཡིག་སྦྱང་ཡས་གི་འབད་བརྩོན་རེད་ཁོ་རང་ཚོ་གི་དབྱིངས་དེ་ཚོ་ག་འདྲའི་བཟོ་འདི་ཁོར་ཡུག་ཅིག་ང་ཚོ་ངོ་སྤྲོད་གནང་ཐབས།

གཟའ་མཇུག་སློབ་གྲྭའི་འཛིན་གྲྭ་ཚུགས་ས་གསུམ་ན་ཚང་མ་མཐུན་རྐྱེན་དེ་ལྟར་འདི་དགྲ་ཁང་རིམ་གཅིག་གི་ནང་འོག་རེས་སུ་བཞུགས་ཡིན། ཨ་ནི་སྤུ་གུ་དང་ཚེ་ལས་ཡར་ད་དུང་བོད་ཡིག་འཛིན་གྲྭ་ཚུགས་སོང་དུས་ཙང་སྤུ་གུ་ཚོ་བཞུགས་མཁན་ལྷག་འོང་དུ་ལངས་བྱས་པས་ཚང་མ་ལ་དགའ་སྣང་བྱེད་མི་བྱེད་མ་ཐུབ། བོད་ཡིག་འཛིན་གྲྭ་ལ་འགྲོ་གི་མེད་ཟེར་ནས་ཕལ་ཆེར་ངའི་ཕ་མ་ཚང་མ་ལ་སྐད་ཆ་དྲིས་དུས་ཙང་ཚང་མས་སྤུ་གུ་ཚང་མ་དགའ་པོ་བཞུགས་བྱས་པ་འདུག་དེ་སོང།

ལྷན་ཚོགས་ཅིག་གོ་སྒྲིག་ཞུས་པའི་སྐབས་སུ་ཕྱོགས་མཐའ་ཁག་ནས་བོད་མི་མང་པོ་ཅིག་ཕེབས་ཡོད་རེད་སྐབས་དེ་དུས་ང་རང་ཡིན་ན་ད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་བྱ་ཡག་གི་གོ་སྐབས་བྱུང་པ་རེད་སྐབས་དེ་དུས་ཚང་མས་ཀྱི་ཕྱོགས་མཐའ་ཁག་ནས་ཕེབས་པའི་ཀྱི་ད་ཕ་གའི་ས་གནས་ཨི་ཐི་ཀ་ནང་གི་བོད་པའི་ཀྱི་མི་འབོར་ཉུང་ཉུང་ཅིག་མེད་ནའང་ཚང་མ་ཅིག་ཕན་ཚུན། མཐུན་པོ་དང་འཆམ་མཐུན་ལྡན་པའི་ཐོག་ནས་ཡོད་པ་དང་ལྷག་པར་དུ། ཕྲུ་གུ་ཆུང་ཆུང་དེ་ཚོ་གཅིག་བོད་པའི་གི་གཞས་སྣ་འཁྲབ་སྟོན་རེད་རིག་གཞུང་རེད་ལྷག་པར་དུ་སྐད་ཡིག་ཐོག་ལ་དོ་སྣང་དང་དབྱིངས་ད་ཅིག་ཆེན་པོ་ཅིག་ཡོད་པའི་གི་རྣམ་འགྱུར་ཅིག་ཚང་མས་གཟིགས་ཤག། དེ་ནས་ད་ལྟ་ཐུབ་བསྟན་ལགས་ཀྱིས་གསུངས་པ་ནང་བཞིན་རེད། གཅིག་བོད་པའི་སློབ་ཕྲུག་ཚོ་ལ། གཟའ་མཇུག་སློབ་གྲྭ་འཚོགས་ཡ་ལ་འཚོགས་ས་ས་ཆ་གཅིག་དགོས་ཀྱི་ཡོད་རེད། འདི་ས་ཆ་དེ་ད་ད་ལྟ་ཕ་གའི་ཨི་ཐི་ཀ་ནང་ཆགས་པའི་གི་རྣམ་རྒྱལ། གྲྭ་ཚང་གི་མཐུན་འགྱུར་གནང་གི་ཡོད་པ་ནང་བཞིན་གཅིག་རྣམ་པ་ཚོ་གའི་ས་གནས་དེ་ད་བེད་སྤྱོད་གཏོང་གི་ཡོད་རེད། ད་ད་རྣམ་རྒྱལ་གྲྭ་ཚང་གི་ད་ཕ་གའི་ཨི་ཐི་ཀ་ལ་ས་གནས་དེ་ཆགས་པའི་གི་ཁེ་ཕན་ག་རེ་བྱུང་གི་ཡོད་ན།

ལའོ། ད་ད་ལྟ། ཅིག། ཐུབ་བསྟན་གྲགས་པ་ལགས་ཡིན་ན་ཕ་གའི་ས་གནས་ལ་བཞུགས་བྱས་ལོ་མང་པོ་ཕྱིན་པ་རེད་ད་ག་ནང་བཞིན། ད་ལྟ། ལྷག་པར་དུ་ཕ་གའི་ས་གནས་ལ་ཡོད་པའི་གི་བོད་པའི་གཞོན་སྐྱེས་ཚོ་ལ་བོད་ཡིག་འདི་འདྲའི་སློབ་ཁྲིད་གནང་གི་ཡོད་རེད། ད། སྤྱིར་བཏང་ནས་ད་ད་ས་གནས་རྣམ་རྒྱལ་གྲྭ་ཚང་གི་ད་མཐུན་འགྱུར་འོག་ལ་ཅིག། ཚོགས། སློབ་གྲྭ་ཚོགས་སའི་གི། ས་གནས་དང་ས་ཚིགས་ཅིག་རག་ཡོད་རེད་ཡིན་ནའི་ད། བྱང་ཨ་མེ་རི་ཁའི་ནང་ལོགས་ལ། ཅིག། བོད་པའི་གི་བོད་རིགས་ཚོགས་པ་མང་པོ་ཡོད་པའི་ཐོག་ནང་ལོགས་ནས་མང་པོ་ཅིག་གིས་ཡང། དཀའ་ངལ་དེ་འདྲའི་ཡང་ཅིག། ཡོང་གི་ཡོད་པ་ཅིག་གསུང་གི་འདུག་ཨ་ནི་ད་ལྟ་ཕ་གའི་ཐུབ་བསྟན་གྲགས་པ་ལགས་ཡང་ཨི་ཐི་ཀ་ལ། དམིགས་བསལ་གྱི་དཀའ་ངལ་གདོང་ལེན་བྱེད་དགོས་ཡ་ད། བོད་པའི་གཞོན་སྐྱེས་ཚོ་གིས་ད་ཕྱི་རྒྱལ་ནང་འཚར་ལོངས་བྱེད་ཀྱི་ཡོད་དུས། རང་བཞིན་གྱི་གྲོགས་པོ་གྲོགས་མོ་དང་ཅིག་ཁོར་ཡུག་ཚང་མ་ཅིག་དབྱིན་ཇི་ཆགས་ཡོང་དུས།

ཨི་ཐི་ཀ་ནང་ལོགས་ལ་བཞུགས་པའི་ཁོ་རང་ཚོ་གི་མི་མང་རེད་ད་ཕྱི་རྒྱལ་མི་མང་རེད་ཕ་གའི་ས་གནས་ཀྱི་ཅིག་ད་འཐུས་མི་གཞུང་འབྲེལ་གྱི་འཐུས་མི་དེ་ཚོའི་ཆེད་དུ་བོད་པའི་གི་མི་མང་འདི་ཁོ་རང་ཚོ་ལ་གནད་འགག་ག་འདྲ་གཟིགས་ཀྱི་ཡོད་ན་ལྷག་པར་དུ་རྣམ་རྒྱལ་གྲྭ་ཚང་འདི་ཕ་གའི་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་ལ་ཐོག་མར་ད་ཅིག་གསར་བཞེངས་བྱས་པའི་རྗེས་ལ་ཡང། ས་གནས་ཨི་ཐི་ཀ་ནང་བཞུགས་པའི་གི་ཕྱི་རྒྱལ་མི་རིགས་ཚོ་གི་བོད་པའི་ཐོག་ལ་གོ་རྟོགས་ཤུགས་ཆེ་རུ་འགྲོ་ཡ་རེད་ད་ག་ནང་བཞིན་ད་རྣམ་རྒྱལ་གྲྭ་ཚང་འདི་གོང་ས་མཆོག་གི་ཅིག་མཚན་གནས་འོག་ལ་ཆགས་ཡོང་དུས་རང་བཞིན་གྱི་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དད་གུས་ཀྱི་ཁོར་ཡུག་དང་རྣམ་འགྱུར་ག་འདྲ་འགྲོ་བཞིན་ཡོད་ན།

དེ་སྔ་དང་བསྡུར་ན་ཉུང་རུ་ཕྱིན་འདུག་དེ་འདྲ་གསུང་གི་འདུག་དེ་འདྲ་ཉུང་རུ་ཕྱི་རྒྱལ་གྱི་དོ་སྣང་བྱེད་ཉུང་རུ་འགྲོ་དགོས་ཡས་ཀྱི་རྒྱུ་མཚན་ག་རེ་ཡིན་ན་ཡང་རྒྱབ་སྐྱོར་དེ་ཤུགས་ཆེ་ལོས་ཡོད་ན་བོད་པའི་གི་རྩ་དོན་ཐོག་ལ།
ཨོ་ཨི་ཐི་ཀ་ལ་ང་ཚོའི་སྤྱིར་བཏང་གི་ང་ཚོའི་བོད་རིགས་སྤྱི་མཐུན་ཚོགས་པ་གི་ད་མཛད་སྒོ་འདྲ་པོ་དང་ད་ལྟ་གསུམ་བཅུའི་དུས་ཆེན་འདྲ་པོ་ད་ལོ་གསར་བྱས་ཨ་ནི་འཁྲུངས་སྐར་དུས་ཆེན་དང་དེ་འདྲ་བྱས་ནས་ད་ལྟ་ང་ཚོའི་བོད་ཀྱི་ཉིན་མོ་ཟེར་ནི་ང་མ་ཡིན་ན་ང་ཚོ་མི་སྤྱི་བཏང་ཁོ།

ནང་ལོགས་ལ་ད་ལྟ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དཔེ་མཛོད་དང་ཤེས་ཡོན་བསྟི་གནས་ཁང་དེ་ཨ་མི་རི་ཀའི་ནང་ལོགས་ལ་ད་ལྟ་དཔེ་མཛོད་ཁང ྋགོང་ས་མཆོག་གི་མཚན་གནས་མཛད་འཕྲིན་དང་འབྲེལ་བའི་ཐོག་མ་དེ་ཆགས་ཀྱི་འདུག་ད་དེ་ནས་ངའི་དྲི་བ་མཐའ་མ་དེ་ཐུབ་བསྟན་ལགས་འདི་ཡིན། ཐུབ་བསྟན་ལགས་ཨ་མི་རི་ཀའི་ནང་ལོགས་ལ་ད་ཕེབས་བྱས་ལོ་ཉི་ཤུ་རྩ་དྲུག་འགྲོ་གི་འདུག་ད་ལྟ་ཕ་གའི་ས་གནས་ཨི་ཐི་ཀ་རང་ལ་ད་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ནས་བཞུགས་པ་ཡིན་གསུང་གི་འདུག་ཨ་ནི་རྩ་བའི་ད་ཐད་ཀར་བོད་ནས་ཕེབས་པ་ཅིག་ཡིན་དུས་ཨི་ཐི་ཀ་ས་གནས་དེ་སོ་སོའི་གི་རང་ཁྱིམ

ལགས་འོ་ཐུབ་བསྟན་གྲགས་པ་ལགས་ཨ་ནི་དུས་ཚོད་རྐྱེན་པས་ང་ཚོ་ལེ་ཚན་འདི་ད་ག་མཇུག་སྒྲིལ་ཞུ་གི་ཡིན་དེ་རིང་གི་ལེ་ཚན་འདིའི་ནང་ལོགས་ལ་ད་ལྟ་ཨི་ཏི་ཀ་ས་གནས་ནང་ལོགས་ལ་ཆགས་པའི་གི་བོད་པའི་གི་མི་འབོར་རེད་ཨ་ནི་འདི་གི་གཡས་གཡོན་དང་འབྲེལ་བ་ཡོད་པའི་གི་གནས་ཚུལ་ཁག་ཅིག་ངོ་སྤྲོད་ཞུས་པ་ཡིན་ཨ་ནི་དེ་རིང་ང་ཚོ་གླེང་མོལ་ནང་བཀའ་མོལ་ཞུ་ཡུལ་འདི་ད་ལྟ་ཕ་གི་ས་གནས་ཨི་ཏི་ཀ་ནང་ལོ་ངོ་ཉི་ཤུ་རྩ་དྲུག་ལྷག་བཞུགས་མཁན་བོད་རིགས་ཐུབ་བསྟན་གྲགས་པ་ལགས་ཡིན་ཨ་ཐུབ་བསྟན་གྲགས་པ་ལགས་ང་ཚོ་ལེ་ཚན་ནང་ཕེབས་པ་དང་དུས་ཚོད་གནང་བར་ཐུགས་རྗེ་ཆེ་གནང། ལགས་སོ་ཐུགས་རྗེ་གནང་དེ་ནི་སྒྲོལ་དཀར་ལགས་ཐུགས་རྗེ་ཆེ་ཡང་རྗེས་ལ་མཇལ་ཡོང། དེ་ཡང་ཉེ་ཆར་ཕྱི་ཟླ་དགུ་པའི་གི་ཚེས་བརྒྱད་ཉིན་ཨ་མི་རི་ཀའི་ནིའུ་ཡོག་མངའ་སྡེའི་ནང་ཆགས་པའི་ད་ལྟ་ཨི་ཐ་ག་ས་གནས་སུ ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་འབྲེལ་གྱི་དཔེ་མཛོད་ཁང་དང་ཤེས་ཡོན་བསྟི་གནས་ཁང་གཅིག་དབུ་འབྱེད་གནང་ཡོད་པ་དང་དབུ་འབྱེད་མཛད་སྒོར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་དྲ་བརྙན་བརྒྱུད་བཀའ་སློབ་བསྩལ་བའི་ནང། སངས་རྒྱས་པའི་ཆོས་ནི་གཙོ་བོ་ལྟ་སྒོམ་སྤྱོད་གསུམ་གྱི་ཐོག་ནས་ཉམས་ལེན་གནང་དགོས་པ་དང་དེ་ལྟར་སངས་རྒྱས་པའི་ཆོས་ཀྱི་ཟབ་གནད་སྐོར་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་སོགས་རང་ཉིད་ཀྱི་ཉམས་ལེན་དང། གཞན་ལ་ཁྲིད་ཐུབ་ན་ཡག་པོ་ཡོད་སྐོར་དང་ཡང་ཆོས་ཚོགས་ཀྱི་ངོས་ནས་དཔེ་ཆ་འདོན་པ་དང་སྨོན་ལམ་རྒྱག་པ་ཙམ་མ་ཡིན་པར་ནང་པའི་འགྲོ་སྟངས་བསླབ་ཐུབ་པ་དང་ལྷག་པར་དུ་ཆོས་དད་ཡོད་མེད་ཁྱད་པར་མེད་པར་སེམས་ཁམས་རིག་པའི་འགྲོ་སྟངས་དེ་ཚོ་ངོ་སྤྲོད་གནང་ཐུབ་ན་ཕན་ཐོགས་ཡོད་པ་སོགས་བཀའ་སྩལ་གནང་ཡོད་པ་རེད། ཨེ་ནི་བོད་ཀྱི་བ་དང་བོད་ཀྱི། ཨ་མི་རི་ཀ་ལ་ཡག་ཅིག་བོད་ཀྱི་ནང་ཆོས་འགྲེལ་བཤད་རྒྱབ་ནི་མཆན་འདེ་ཡག་ཅིག་དོ་སྣང་བྱེད་མཁན་ཕལ་ཆེར་ཇེ་མང་ཇེ་མང་འགྲོ་གི་ཡོད་པའི་བཟོ་འདུག་ཡག་པོ་ཞེ་དྲག་རེད་ད་སངས་རྒྱས་པའི་ཆོས་ཟེར་དེ་དོན་ཁ་བྲལ་བཟོ་རྒྱུ་མ་རེད་བསམ་བློ་བཏང་ནི་འགྲོ་སྟངས་ཅིག་ཐོས་བསམ་སྒོམ་གསུམ་གྱི་ཤེས་རབ་ཀྱི་གང་ད་ཐོག་ནས

ད་གང་ལྟར་བྱས་ཀྱང་དཔེ་ཆ་ཁྲིད་ཡ་དེ་དེའི་ཐོག་ལ་ཨེ་ནི་ཤུགས་སྣོན་དེ་རྒྱབ་ཐུབ་ན་ཡག་པོ་ཞེ་དྲག་ཡོད་རེད། རྒྱལ་མཆོག་སྐུ་འཕྲེང་བཅུ་བཞི་པ་ཆེན་པོ་མཆོག་གི་དཔེ་མཛོད་ཁང་དང་ཤེས་ཡོན་བསྟི་གནས་ཁང་གསར་པ་དེ་ཡི་ཐོག་ཚད་གཉིས་པའི་ནང ྋགོང་ས་སྐུ་འཕྲེང་བཅུ་བཞི་པ་ཆེན་པོ་མཆོག་གི་མཛད་འཕྲིན་དང་འབྲེལ་བའི་འགྲེམས་སྟོན་ཁང་དང་དཔེ་མཛོད་དེ་བཞིན་མི་གྲངས་ཉིས་བརྒྱ་ལྔ་བཅུ་ཙམ་འཛོམས་ཐུབ་པའི་ཚོགས་ཁང་ཅིག་ཀྱང་འདུག་ཐེངས་འདིའི་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་འདིའི་སྙན་སྒྲོན་ཞུ་མཁན་ང་བསྟན་འཛིན་བདེ་སྐྱིད་ཡིན། ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་ད་གཡུ་སྒྲོན་ནས་གསར་འགྱུར་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན། ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཛི་ཡཱ་མཆོག་གིས་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ལྷན་ཁང་གིས་རྒྱ་ནག་གཞུང་གི་རྒྱལ་མཚམས་བརྒལ་ནས་དྲག་གནོན་བྱེད་པའི་བྱ་སྤྱོད་ལ་ཉན་ཞིབ་གནང་བའི་ཐོག་བཅར་ནས་བོད་གཙོས་པའི་གྲངས་ཉུང་མི་རིགས་ཀྱི་འགྲོ་བ་མིའི་ཐོབ་ཐང་དང་གཞི་རྩའི་རང་དབང་རྩོད་ལེན་བྱེད་མཁན་ཐོག་ལ་དྲག་གནོན་བྱེད་པའི་བྱ་སྤྱོད་སྙན་སེང་ཞུས་འདུག། དེ་ཡང་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛི་ར་ཛེ་ཡ་མཆོག་གིས་ཕྱི་ཟླ་དགུ་པའི་ཚེས་བཅུ་གཉིས་རེས་གཟའ་མིག་དམར་ཉིན་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ལྷན་ཁང་ཉན་ཞིབ་ཐོག་ལ་བཅར་ཏེ་རྒྱ་ནག་གི་དཔོན་རིགས་ནས་རྒྱལ་མཚམས་བརྒལ་ནས་དྲག་གནོན་བྱེད་པའི་བྱ་སྤྱོད་ཇེ་ཆེར་གཏོང་བའི་ཐོག་ལ་ཁྱེད་རྣམས་ཀྱི་ལྷན་དུ་གལ་ཆེའི་གྲོས་བསྡུར་བྱ་ཆེད་དེ་རིང་དེར་བཅར་རྒྱུའི་གོ་སྐབས་བྱུང་བ་དང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་རྒྱལ་མཚམས་བརྒལ་བའི་དྲག་གནོན་བྱ་སྤྱོད་དེ་ནི་བོད་མི་དང་ཡུ་གུར་མི་རིགས་དེ་མིན་གྱི་གྲངས་ཉུང་མི་རིགས་བྱེ་བྲག་ཏུ་ཆོས་ལུགས་པ་དང་དེ་བཞིན་ཧོང་ཀོང་བ་དང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་མི་སེར་དང་ཕྱི་རྒྱལ་དུ་གནས་སྡོད་བྱེད་མཁན་གྱི་རྒྱ་ནག་གི་མི་སེར་མ་ཡིན་པ་བཅས་མི་གང་ཞིག་གིས་འགྲོ་བ་མིའི་ཐོབ་ཐང་དང་གཞི་རྩའི་རང་དབང་རྩོད་ལེན་བྱེད་པ་ཙམ་གྱིས་འཇིགས་སྐུལ་དང་དྲག་གནོན་བྱེད་ཀྱི་ཡོད་པའི་སྐོར་གསུངས་འདུག།

ཕྱི་ཟླ་དགུ་པའི་ཚེས་བཅུ་གཉིས་ཉིན་ཉི་ཧོང་བོད་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་སར་ཆེད་བཅར་ཞུས་ཏེ་དགོན་སྡེ་ཁག་དགུ་ནས་བོད་དོན་སྐོར་བསྒྲགས་གཏམ་སྤེལ་བ་ལས་ཁུངས་སུ་བསྐྱལ་ཡོད་པ་དང་དེའི་ནང་རྒྱ་ནག་གི་རྩ་ཁྲིམས་དང་བཅའ་ཁྲིམས་ནང་གྲངས་ཉུང་མི་རིགས་ལ་ས་གནས་རང་སྐྱོང་དང་ཆོས་དད་རང་དབང་སོ་སོའི་སྐད་ཡིག་བེད་སྤྱོད་ཀྱི་རང་དབང་ཡོད་པ་སོགས་འཁོད་ཡོད་ན་ཡང་རྒྱ་ནག་གཞུང་གིས་དེ་དག་རྩིས་མེད་རྡོག་རོལ་གཏོང་བཞིན་ཡོད་པ་དང།

ལིའུ་ཅིན་སུང་གིས་རྒྱ་ནག་དང་བལ་ཡུལ་རྒྱལ་ཁབ་གཉིས་ཕན་ཚུན་གོ་ཤེས་དང་ཡིད་ཆེས་གཏིང་ཟབ་ཏུ་ཕྱིན་ཡོད་ཅེས་དང་རྒྱ་ནག་གཞུང་ཕྱོགས་ནས་རྒྱ་ནག་དང་བལ་ཡུལ་ཕན་ཚུན་གྱི་ཁེ་ཕན་གྱི་རྩ་དོན་དང་འཐབ་ཇུས་གོང་འཕེལ་ཉེན་ཁ་དང་གདོང་ལེན་བྱེད་དགོས་པའི་རིགས་མཉམ་ལས་བྱ་རྒྱུ་མཚོན་པའི་རྒྱལ་ཁབ་གཉིས་པོའི་ཕན་ཚུན་གྱི་གནད་དོན་དེ་དག་ཐོག་ལ་རྒྱ་ནག་ཕྱོགས་ནས་བལ་ཡུལ་ལ་མུ་མཐུད་ནས་རྒྱབ་སྐྱོར་བྱ་རྒྱུའི་གྲ་སྒྲིག་ཡོད་ཅེས་བཤད་འདུག། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཊོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།